ད་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་འགོ་འཛུགས་ཀྱི་ཡོད། དེ་རིང་ནི་བོད་ནང་དུ་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ང་གཅིག། རབ་གནས་ཤིང་འབྲུག་ལོའི་བོད་ཟླ་དང་པོའི་ཚེས་བཅུ་བཞི་དང། ཕྱི་ལོ་ཉིས་སྟོང་ཉེར་བཞི་ལོའི་ཟླ་བ་གཉིས་པའི་ཚེས་ཉེར་གསུམ། རེས་གཟའ་པ་སངས་རེད། ང་རྡོ་རྗེ་མཚོ་ཡིན་ཞུས་ནས་ངས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་བྱེད་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་ཁམས་སྡེ་དགེ་རྫོང་གི་དབོན་པོ་སྟོད་ཁུལ་དུ་རྒྱ་ནག་གཞུང་གིས་བོད་མི་མང་པོ་འཛིན་བཟུང་བྱས་ཡོད་པའི་གནས་ཚུལ་སྐོར་དང་བཅས། དེ་རིང་གི་གསར་འགྱུར་ཁག་ཅིག་དང། དེ་རྗེས་ས་གནས་ནས་བཏང་ཡོང་བའི་གནས་ཚུལ་ཁག་ཅིག་ཡོད། མདོ་ཁམས་སྡེ་དགེ་རྫོང་ཁོངས་སུ་ཆུ་གློག་ས་ཚིགས་གསར་རྒྱག་ལ་བོད་མི་གིས་ངོ་རྒོལ་བྱས་ལུགས་ཀྱིས་བོད་མི་མང་པོ་འཛིན་བཟུང་བྱས་པར། བཞུགས་སྒར་དུ་རྒྱ་ནག་གཞུང་ལ་ངོ་རྒོལ་ལས་འགུལ་སྤེལ་ཡོད་པ། མཇུག་ཏུ་བོད་ལྗོངས་སྤྱི་ཚོགས་ཚན་རིག་ཁང་གིས་བཅའ་སྡོད་སློབ་གྲྭར་དགེ་མཚན་ཆེ་ལུགས་ཀྱི་རྩོམ་ཡིག་ཅིག་འགྲེམས་སྤེལ་བྱས་ཡོད་པ་དང་འབྲེལ་ཡོད་སློབ་གསོ་བ་ཞིག་གིས། དེ་ནི་བོད་མི་རིགས་རྩ་མེད་གཏོང་ཐབས་ཤིག་རེད་ཅེས་གསུངས་ཡོད་པའི་སྐོར་དང་བཅས་དེ་རིང་གི་ལས་རིམ་ཁག་ལ་རིམ་བཞིན་གསན་རོགས་ཞུ། གསན་མཁན་རྣམ་པ་ང་རྡོ་རྗེ་མཚོ་ཡིན་ཐོག་མར་གསར་འགྱུར་བཤད་རྒྱུ། ཁམས་སྡེ་དགེ་རྫོང་གི་དབོན་པོ་སྟོད་ཁུལ་དུ་བོད་མི་མང་པོ་འཛིན་བཟུང་བྱས་འདུག།

སི་པན་གྱི་ཆུ་དང་གློག་གི་སྦིར་རྒྱུག་མེ་མདའ་སོགས་བེད་སྤྱོད་བྱས་པར་བརྟེན་མི་མང་པོར་རྨས་སྐྱོན་ཕོག་ཡོད་པ་དང་དེ་དག་ཛ་དྲག་ངང་སྡེ་དགེ་རྫོང་གི་སྨན་ཁང་དུ་མྱུར་སྐྱོབ་ཆེད་བསྐྱལ་ཡོད་འདུག་གཞན་ཡང་ཉིན་ཤས་རིང་ས་གནས་བོད་མི་ཚོས་གློག་ཁང་གསར་རྒྱག་གི་ལས་གཞི་མཚམས་འཇོག་དགོས་པའི་ཞུ་འབོད་བྱས་ཡོད་རུང་གཞུང་ཕྱོགས་ནས་ཉན་འཇོག་བྱས་མེད་མོད། འོན་ཀྱང་ཕྱི་ཚེས་ཉེར་གཅིག་གི་དགོང་དྲོ་གཞུང་གི་ལས་བྱེད་པས་དབོན་སྟོད་དགོན་གྱི་ཕྱག་མཛོད་དང་གྲོང་ཚོའི་མང་ཚོགས་ཀྱི་འཐུས་མིའི་མཉམ་དུ་སྐད་ཆ་བཤད་རྒྱུ་ཡིན་སྐོར་བརྗོད་དེ་ཐུག་འཕྲད་བྱས་རྗེས་མཐར་འཛིན་བཟུང་བྱས་ཡོད་འདུག་ལ། ཕྱི་ཚེས་ཉེར་གཅིག་ཉིན་ཕྱི་ཕྱོགས་ལ་འབྲེལ་བ་མེད་པར་བཟོ་ཆེད་དྲ་རྒྱ་བཀག་སྡོམ་བྱས་འདུག་གྲོང་ཚོའི་མང་ཚོགས་ཀྱིས་དགོན་པའི་ཕྱག་མཛོད་དང་མང་ཚོགས་ཀྱི་འཐུས་མི་རྣམས་གང་དུ་བཀག་ཉར་བྱས་ཡོད་པ་ཤེས་རྟོགས་མེད་པར་གྱུར་ཡོད་འདུག།

དེ་མིན་ཡེ་ན་དགོན་པའི་དགེ་འདུན་པ་དང་མང་ཚོགས་མང་པོ་འཛིན་བཟུང་བྱས་ཏེ་གནས་སྟངས་གཅིག་མཚུངས་ཆགས་འདུག་ཁམས་སྡེ་དགེ་རྫོང་ཁོངས་སུ་འབྲི་ཆུའི་རྒྱུད་དུ་རྒྱ་ནག་གིས་ཆུ་གློག་ས་ཚིགས་གསར་རྒྱག་ལ་བོད་མིས་ངོ་རྒོལ་བྱས་རྗེས་བོད་མི་མང་པོ་འཛིན་བཟུང་བྱས་པར་བཞུགས་སྒར་དུ་བོད་མི་ཚོས་རྒྱ་ནག་གཞུང་ལ་ངོ་རྒོལ་ལས་འགུལ་སྤེལ་ཡོད་པའི་སྐོར་འདི་གའི་གསར་འགོད་པ་བློ་བྷེ་ཡིས་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང།
ཉེ་ལམ་བོད་ནང་གི་སི་ཁྲོན་ཞིང་ཆེན་གྱི་དཀར་མཛེས་བོད་རིགས་རང་སྐྱོང་ས་ཁུལ་གྱི་ཁོངས་གཏོགས་མདོ་ཁམས་སྡེ་དགེ་རྫོང་གི་དབོན་པོ་སྟོད་དུ་རྒྱ་ནག་གཞུང་གིས་འབྲི་ཆུ་འབབ་རྒྱུད་དུ་ཆུ་གློག་ས་ཚིགས་གསར་རྒྱག་ལ་ཁག་བཞག་སྟེ། དབོན་པོ་སྟོད་ས་གནས་ཀྱི་བོད་མི་ཚོ་གི་གྲོང་ཚོ་དང་དགོན་སྡེ་ཁག་ས་གནས་གཞན་དུ་གནས་སྤོས་བྱ་དགོས་ལུགས་ཀྱི་བཙན་བཀའ་བཏང་བར། བོད་མི་ཚོས་ཞི་བའི་སྒོ་ནས་ས་གནས་གཞུང་ལ་གནས་སྤོས་བྱ་མི་དགོས་པ་གི་ཞུ་འབོད་དང་རེ་སྐུལ་གནང་ཡོད་ནའང། རྒྱ་ནག་གཞུང་གིས་དེ་ལ་ཉན་འཇོག་མི་བྱེད་པ་གི་ཁར། རྒྱ་ནག་གཞུང་གིས་སྤྱི་ཟླ་གཉིས་པ་གི་ཚེས་བ་ཉེར་གཉིས་ཀྱི་ཉི་མ་ནས་ས་གནས་དེ་གའི་དབོན་སྟོད་དགོན་དང་ཡེ་ན་དགོན་པ་གི་དགེ་འདུན་པ་དང། གྲོང་ཚོའི་ནང་གི་མི་ཕལ་ཆེར་བ་འཛིན་བཟུང་གིས་གཅར་རྡུང་ཚད་མེད་དུ་བཏང་ཡོད་པར་བརྟེན། བཞུགས་སྒར་དུ་ཕྱི་ཚེས་ཉེར་གཉིས་ཀྱི་ཉི་མ་བོད་རང་བཙན་སློབ་ཕྲུག་ཚོགས་པ་དང་བོད་ཀྱི་གཞོན་ནུ་ལྷན་ཚོགས། བུད་མེད་ལྷན་ཚོགས་དང་བོད་རྒྱལ་ཡོངས་དམངས་གཙོ་ཚོགས་པ་བཅས་ནས། བོད་མི་ཚོར་གདུང་སེམས་མཉམ་སྐྱེད་དང། རྒྱ་ནག་གཞུང་ལ་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་ཟིག་སྤེལ་ཡོད་ཅིང། སྐབས་དེར་བོད་ཀྱི་གཞོན་ནུའི་ལྷན་ཚོགས་ཀྱི་ཚོགས་གཞོན་བཀྲ་ཤིས་དར་རྒྱས་ལགས་ནས། རྒྱ་ནག་གཞུང་གིས་བོད་ནང་གི་གཞིས་ལུས་བོད་མི་ཚོར་གདུག་རྩུབ་དང་མནར་གཅོད་དེ་འདྲ་བཏང་བར་མཐའ་གཅིག་ཏུ་ངོ་རྒོལ་ཡོད་པ་དང། བོད་མི་ཚོའི་རེ་འདོད་ལ་རྒྱ་ནག་གཞུང་གིས་ངེས་པར་དུ་ཉན་འཇོག་བྱེད་དགོས་པ་རེད་ཅེས་འགྲེལ་བརྗོད་གནང་གི་འདུག། ང་ཚོའི་གཞིས་ལུས་བོད་མི་ཚོ་གིས་ཐ་ན་སོ་སོའི་སྲོག་ཡིན་ཀྱང། བློས་བཏང་བྱས་རྗེས་ཁོ་རང་ཚོ་ལ་ཞི་བའི་ཐོག་ནས་དེ་འདྲའི་རེ་བ་དང་འབོད་སྐུལ་ཞུ་བ་དེ་ལ་ངེས་པར་དུ་རྒྱ་ནག་གཞུང་ཡིན་པས་ནས་ཅིག་ཁོང་ཚོ་གིས་དེ་འདྲའི་རེ་བ་དང། དེ་འདྲའི་ཐོག་ལ་ངེས་པར་དུ་ཅིག་བསམ་བློ་བཏང་དགོས་ཡག་གི་དུས་ཚོད་ཅིག་ཆགས་ཡོད་རེད་བསམ་གི་འདུག་ལགས། ཡང་བོད་རང་བཙན་སློབ་ཕྲུག་ཚོགས་པ་གི་རྒྱ་གར་ནང་གི་འགན་འཛིན་བསྟན་འཛིན་པ་སངས་ལགས་ནས་ཀྱང། བོད་མི་ཚོས་ཆུ་མཛོད་དེ་མཚམས་འཇོག་ཡོང་བར་ཞི་བའི་སྒོ་ནས་འབོད་སྐུལ་གནང་ཡོད་ནའང། རྒྱ་ནག་གཞུང་གིས་དེ་ལ་ཉན་འཇོག་མི་བྱེད་པ་དེར། ང་ཚོས་ངོ་རྒོལ་བྱེད་རྒྱུ་གལ་ཆེན་ཡིན་པ་ནི། བོད་མི་གནས་སྤོས་ཀྱི་གནས་ཚུལ་བོད་ཀྱི་ས་གནས་གང་ས་ལ་འབྱུང་གི་ཡོད་པས། བོད་ཀྱི་ཁོར་ཡུག་དང་བོད་མི་ལ་གནོད་འཚེ་ཚབས་ཆེན་ཕོག་གི་ཡོད་ཅིང། འཛམ་གླིང་གི་གཞུང་དམངས་ཚང་མས་གནད་དོན་དེར་དོ་སྣང་བྱེད་རྒྱུ་གལ་ཆེན་མཐོང་གི་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། ད་ཡུལ་ཁག་ས་ཆ་ག་བ་ག་སར་དེ་འདྲའི་མང་པོ་ཞིག་བྱུང་བསྡད་ཡོད་རེད། ཨ་དེ་འདྲའི་ཞིག་སྒང་ལ། དེའི་སྐབས་ལ་ཅིག་ལྟ་དུས་ཁོར་ཡུག་སྒང་ལ་ང་ཚོ་རྣམ་པ་ཅིག་ལྟ་བ་ན་བོད་ཀྱི་རྒྱུག་ཆུ་དེ་ཚོ་ཚང་མ། བོད་པ་གཅིག་པུ་མ་ཡིན་པར་ད་ལྟ་ཨེ་ཤ་ཡ་ཁག་གི་མི་དུང་ཕྱུར་གཅིག་དང་ཕྱེད་ཀ་ཟིག་ལ་ང་ཚོ་བརྟེན་ནས་བསྡད་ཡོད་རེད་བྱས་ཙང་བོད་ཀྱི་ཁོར་ཡུག་ལ་ཅིག་གནོད་སྐྱེལ་བྱུང་ན་དེ་ང་ཚོ་བོད་པ་དང་བོད་མི་གཅིག་པུ་མ་ཡིན་པར། ཨེ་ཤ་ང་ཚོ་གིས་ད་འཛམ་གླིང་ཕྱོགས་ཡོངས་གཅིག་ལ་འདི་གི་ཏན་ཏན་གནོད་སྐྱེལ་ཡོང་བྱས་ཙང་ང་ཚོ་འཛམ་གླིང་མི་དམངས་ཚང་མ་དང་གཞུང་དང་ཚང་མ་ཡིས་འདིའི་གནད་དོན་སྒང་ལ་གང་ཐུབ་ཐུབ་ཅིག་མང་ག་ལས་མང་པོ་ཅིག་སྐད་ཆ་བཤད་ཐུབ་བ་དང་འདིའི་སྒང་ལ་ཨ་ནི་ཅིག་འབོད་སྒྲ་ཞུ་ཐུབ་པ་དེ་ང་ཚོ་གལ་ཆེན་པོ་ཞིག་མཐོང་གི་འདུག་ལ་ནི་ཞུ།
རྒྱ་ནག་གཞུང་གིས་སྤྱི་ཟླ་གཉིས་པ་གི་ཚེས་བ་ཉེར་གཅིག་གི་ཉི་མ་ནས་སྡེ་དགེ་རྫོང་གི་དབོན་པོ་སྟོད་གི་དགོན་པ་གི་ཕྱག་མཛོད་དང་གྲོང་ཚོ་གི་མང་ཚོགས་གི་འཐུས་མི་མཉམ་དུ་སྐད་ཆ་བྱ་རྒྱུ་ཡིན་ལུགས་ཀྱིས་འབོད་འགུག་བྱས་ཏེ། རྒྱ་ནག་གཞུང་གིས་སྤྱི་ཟླ་གཉིས་པ་གི་ཚེས་བ་ཉེར་གཅིག་གི་ཉི་མ་ནས་སྡེ་དགེ་རྫོང་གི་དབོན་པོ་སྟོད་གི་དགོན་པ་གི་ཕྱག་མཛོད་དང། གྲོང་ཚོའི་མང་ཚོགས་ཀྱི་འཐུས་མི་མཉམ་དུ་སྐད་ཆ་བྱ་རྒྱུ་ཡིན་ལུགས་ཀྱིས་འབོད་འགུག་བྱས་ཏེ། མཐར་བོད་མི་དེ་ཚོ་འཛིན་བཟུང་བཙན་འཁྲིད་བྱས་པ་གི་ཐོག་ས་གནས་དེ་གར་གྱི་གནས་ཚུལ་ཕྱི་ལ་མི་ཁྱབ་པ་གི་ཆེད་དུ་དྲ་རྒྱ་བཀག་སྡོམ་དང་ཁ་པར་བཙན་གྱིས་འཕྲོག་པ། བོད་མི་ཚོར་གང་བྱུང་ཉེས་རྡུང་བཏང་ནས་རྨས་སྐྱོན་ཕོག་པ་དང། གྲོང་ཚོ་ཕན་ཚུན་གྱི་ནང་སྐྱོད་མི་ཆོག་པ་གི་བཀག་སྡོམ་བཀའ་རྒྱའང་བཏང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། ཡོ་རོབ་བོད་རིགས་གཞོན་ནུ་མཐུན་ཚོགས་ཀྱིས་སུད་སི་གྲོང་ཁྱེར་ཛུ་རིག་ཁི་གི་ནང་ཡོད་པའི་རྒྱ་ནག་གཞུང་ཚབ་ཡན་ལག་ཁང་གི་མདུན་དུ་ཁམས་སྡེ་དགེ་དགོན་པ་དང་བོད་མིའི་གྲོང་ཚོ་བཅུ་གྲངས་འགའ་བཙན་ཤེད་ཀྱིས་གནས་སྤོར་བྱ་དགོས་པའི་བཀོད་ཁྱབ་བཏང་བར་ངོ་རྒོལ་མཚོན་ཆེད་འཁྲབ་སྟོན་གྱི་ལམ་ནས་ལས་འགུལ་སྤེལ་འདུག་ཕྱི་ཟླ་གཉིས་པའི་ཚེས་ཉེར་གཅིག་ཉིན་གྱི་དགོང་མོ་ཡོ་རོབ་བོད་རིགས་གཞོན་ནུ་མཐུན་ཚོགས་ཀྱི་ཚོགས་མི་བདུན་སུད་སི Zurich གྲོང་ཁྱེར་ནང་གི་རྒྱ་ནག་གཞུང་ཚབ་ཡན་ལག་ཁང་གི་མདུན་དུ་འདུ་འཛོམས་ཀྱིས་བོད་ནང་གི་བོད་མི་ཚོས་ཞུ་འབོད་བྱེད་པའི་རྣམ་པ་འཁྲབ་སྟོན་གྱི་ངོ་རྒོལ་ལས་འགུལ་སྤེལ་ཡོད་པ་དང་ཉེ་ཆར་བོད་ཀྱི་ཁམས་སྡེ་དགེའི་ཁུལ་དུ་བོད་མི་ཚོས་ངོ་རྒོལ་ལས་འགུལ་སྤེལ་བ་དང་ཞུ་སྐུལ་བྱས་པའི་བརྙན་པར་སོགས་ཕྱི་ཕྱོགས་སུ་མཐོང་བར་བརྟེན་ནས་ཁོང་ཚོར་རྒྱབ་སྐྱོར་གྱི་ངོ་རྒོལ་ལས་འགུལ་སྤེལ་བ་ཞིག་ཡིན་འདུག་དེའི་སྐོར་ཡོ་རོབ་བོད་རིགས་གཞོན་ནུ་མཐུན་ཚོགས་ཀྱི་ཟུང་འབྲེལ་ཚོགས་གཙོ་ཚེ་རིང་དགོན་པ་ལགས་ཀྱིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་ཡོད། ང་ཚོ་འདིའི་ཁོངས་སུ་བོད་པའི་བོད་འབུ་ལ་སྐད་འབོད་རྒྱབ་ངེས་དེ་ཚོ་ཡིན་ད། རྒྱ་མིའི officials དེ་ཚོ་རྒྱ་ནག་གཞུང་གི་འཛུགས་སྐྲུན་གྱི་ལས་གཞི་དེ་དག་གིས་བོད་ཀྱི་ཁོར་ཡུག་ལ་གཏོར་སྐྱོན་དང་བོད་མིའི་འཚོ་གནས་ལ་ཉེན་ཁ་བཟོ་བ། བོད་ནི་ང་ཚོའི་ཕ་ཡུལ་ཡིན་པ་མ་ཟད་འགྲོ་བ་མི་ས་ཡ་མང་པོའི་འཚོ་གནས་ཀྱི་རྟེན་གཞི་ཆུའི་ཐོན་ཁུངས་ཤིག་དང། མི་རབས་མང་པོ་གཅེས་འཛིན་དང་བདག་སྐྱོང་བྱ་དགོས་པ་ཞིག་ཡིན་ཞིང། ཡོ་རོབ་བོད་རིགས་གཞོན་ནུ་མཐུན་ཚོགས་ཀྱི་ངོ་རྒོལ་ལས་འགུལ་དེ་ནི་རྒྱ་ནག་གཞུང་གིས་བོད་མི་རྣམས་གང་བྱུང་འཛིན་བཟུང་བྱེད་པའི་བྱ་སྤྱོད་འགོག་ཐབས་ཡོང་བའི་རྒྱལ་སྤྱིའི་སྤྱི་ཚོགས་ལ་འབོད་སྐུལ་ཞུ་རྒྱུའི་ཆེད་ཡིན་སྐོར་འགྲེལ་བརྗོད་གནང་བྱུང། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། རྒྱ་ནག་རྒྱལ་ཡོངས་དགུན་དུས་ལུས་རྩལ་འགྲན་ཚོགས་ཁྲོད་བོད་ཀྱི་ལུས་རྩལ་པ་དབྱངས་ཅན་ལྷ་མོ་ལགས་ལ་གསེར་གྱི་གཟེངས་རྟགས་ཐོབ་ཡོད་པའི་སྐོར་དང་འབྲེལ་ཡོད་དཔྱད་བརྗོད་ཁག་ཅིག་གྷེ་ཐོ་གིས་ཕྱོགས་བསྡུས་བྱས་པ་ཞིག་ལ་གསན་རོགས་གནང། རྒྱ་ནག་ཏཱ་ལིའང་ཁྲང་རི་པའི་རྒྱ་ནག་རྒྱལ་ཡོངས་དགུན་དུས་ཀྱི་ལུས་རྩལ་འགྲན་ཚོགས་ཀྱི་འགྲན་བསྡུར་ཁྲོད་བོད་ཀྱི་ལུས་རྩལ་པ་དབྱངས་ཅན་ལྷ་མོ་ལགས་ལ་གསེར་གྱི་གཟེངས་རྟགས་ཐོབ་པ་ཡིན་ཚུལ་འཁོད་ཡོད་པ་རེད། ཟླ་འདིའི་ཕྱི་ཚེས་བཅུ་བདུན་ནས་ཉེར་བདུན་བར་ཉིན་གྲངས་བཅུ་གཅིག་གི་རིང་ལྷོ་སོག་ཏུ་རྒྱ་ནག་རྒྱལ་ཡོངས་སྐབས་བཅུ་བཞི་པའི་དགུན་དུས་ལུས་རྩལ་འགྲན་ཚོགས་ཀྱི་གངས་ཤུད་འགྲན་བསྡུར་འཚོགས་བཞིན་ཡོད་པ་ལྟར་ཐེངས་འདིའི་གཞོན་ནུའི་རུ་ཁག་གི་བུད་མེད་སྟེང་བསུ་པའི་གངས་ཤུད་འགྲན་བསྡུར་ཁྲོད་བོད་ཀྱི་ལུས་རྩལ་པ་དབྱངས་ཅན་ལྷ་མོ་ལགས་ལ་གསེར་གྱི་གཟེངས་རྟགས་ཐོབ་པ་དང་བུད་མེད་རུ་ཁག་གི་གངས་ཤུད་འགྲན་བསྡུར་ནང་དུ་བོད་ཀྱི་ལུས་རྩལ་པ་ཉི་མ་དབྱངས་ཅན་ལགས་ལ་ཨང་རིམ་བརྒྱད་པ་ཐོབ་པ་བཅས་འཁོད་ཡོད་པ་རེད། བོད་ཀྱི་ལུས་རྩལ་པ་དབྱངས་ཅན་ལྷ་མོ་ལགས་ཀྱིས་ད་ལྟའི་ཆར་སྣང་བ་ཧ་ཅང་ཡག་པོ་བྱུང། ཡིན་ནའང་འགྲན་བསྡུར་ནང་འགག་སྒོ་གཉིས་བརྒྱུད་པའི་སྐབས་སུ་ཅུང་ཙམ་ནོར་འཁྲུལ་ཤོར་ཡང་རྗེས་སུ་བསྐྱར་གསོ་ཐུབ་སོང། ཐེངས་འདིའི་འགྲན་བསྡུར་ནི་དགུན་དུས་ཨོ་ལིམ་ཕིག་གི་འགྲན་རྩོད་ཀྱི་རྗེས་ཀྱི་རྒྱ་ནག་གི་ལུས་རྩལ་འགྲན་ཚོགས་ཆེ་ཤོས་ཤིག་ཡིན་ལ། གལ་སྲིད་མུ་མཐུད་དུ་ལུས་རྩལ་འགྲན་ཚོགས་སུ་ཞུགས་ཐུབ་ཚེ། རྒྱལ་སྤྱིའི་ལུས་རྩལ་འགྲན་ཚོགས་སུ་ཞུགས་ནས་གྲུབ་འབྲས་ཡག་པོ་ལེན་ཐུབ་པའི་རེ་བ་བྱེད་བཞིན་ཡོད་པའི་སྐོར་བརྗོད་ཡོད་པ་རེད། བོད་རིགས་ལུས་རྩལ་པ་དབྱངས་ཅན་ལྷ་མོ་ལགས་ནི་གངས་ཤུད་རྩེད་འགྲན་མ་ཞིག་ཡིན་པ་དང། ཁོ་མོ་སྤྱི་ལོ་ཉིས་སྟོང་བཞི་ལོར་བོད་ཆབ་མདོ་གྲོང་ཁྱེར་དུ་སྐྱེས་ཤིང། སྤྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་གངས་ཤུད་འགྲན་རྩོད་པའི་གྲས་སུ་འདེམས་ཐོན་མ་བྱུང་བའི་སྔོན་ལ། ཁོ་མོ་རྐང་རྩེད་སྤོ་ལོའི་འགྲན་བསྡུར་མ་ཞིག་ཡིན་པའི་སྐོར་ཡང་འཁོད་ཡོད་པ་རེད། སྤྱི་ལོ་ཉིས་སྟོང་ཉེར་གཅིག་ལོ་དང་ཉེར་གཉིས་ལོའི་རྒྱལ་སྤྱིའི་གངས་ཤུད་འགྲན་བསྡུར་དེ་ཨུ་རུ་སུའི་ནང་འཚོགས་པའི་སྐབས་སུ་དབྱངས་ཅན་ལྷ་མོ་ལགས་ལ། འགྲན་བསྡུར་ཨང་བཅུ་བདུན་པ་ཐོན་ཡོད་པའི་སྐོར་གྱི་གནས་ཚུལ་འཁོད་ཡོད་པ་རེད། ཐེངས་འདི་ནི་རྒྱ་ནག་རྒྱལ་ཡོངས་ཀྱི་དགུན་གྱི་གངས་ཤུད་འགྲན་བསྡུར་ཟེར་བ་དེ་ཡིན་འདུག་ལ་སྔར་ལོ་རྒྱ་ནག་པེ་ཅིན་དུ་འཚོགས་རྒྱུའི་དགུན་དུས་ཨོ་ལིམ་ཕིག་གི་འགྲན་རྩོད་ནང་བོད་རིགས་འགྲན་རྩོད་པ་དབྱངས་ཅན་ལྷ་མོ་ལགས་དང་ཚེ་རིང་དགྲ་འདུལ་ལགས་རྣམ་གཉིས་དགུན་དུས་ཨོ་ལིམ་ཕིག་གི་འགྲན་རྩོད་ནང་དུ་མཉམ་ཞུགས་བྱེད་རྒྱུ་ཡིན་པ་རྒྱ་ནག་གི་གསར་ལམ་ཁག་ཏུ་བསྒྲགས་པ་དང་མཉམ་དུ་པེ་ཅིན་དགུན་དུས་ཨོ་ལིམ་ཕིག་གི་འགྲན་རྩོད་ལ་ངོ་རྒོལ་ཞུ་གཏུག་གྱི་ཆེད་དུ་སྐབས་དེར་ཡོ་རུབ་ནང་སྐོར་སྐྱོད་གནང་བཞིན་པའི་ཆབ་སྲིད་བཙོན་ཟུར་དོན་གྲུབ་དབང་ཆེན་ལགས་ཀྱིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ཁོང་གི་དགོངས་ཚུལ་གསུངས་ཡོད་པ་རེད། ད་བོད་རིགས་ཁ་ཤས་ཅིག་ད་ཁོ་རང་ཚོ་གིས་ད་འདུག་སེ་བེད་སྤྱོད་གཏོང་གི་ཡོད་རེད་ད་མི་དེ་ཚོ་ལ་འདོད་པ་ཡོད་མེད་ལ་མ་བལྟས་པ་ད་མི་རིགས་གཅིག་གི་མཚན་མཐོང་ལ་ད་འཛེམ་ཟོན་མེད་པའི་སྒང་ནས་ད་དབང་ཆ་ཁོ་ན་བེད་སྤྱོད་བཏང་ནས་ཁྱབ་བསྒྲགས་བྱེད་ཀྱི་ཡོད་པ་དེ་ད་གསལ་པོ་གསལ་རྐྱང་རེད། དེ་བཞིན་སྐབས་དེར་བོད་ཀྱི་ཆབ་སྲིད་བཙོན་ཟུར་མགོ་ལོག་འཇིགས་མེད་ལགས་ཀྱིས་བོད་ནང་གི་བོད་མི་དག་སྐབས་དེའི་པེ་ཅིན་དགུན་དུས་ཀྱི

ཨ་མི་རི་ཀ་གཙོ་བྱས་པའི་རྒྱལ་ཁབ་ཁག་མང་པོ་ཞིག་གིས་རྩེད་འགྲན་དེར་གཞུང་འབྲེལ་མི་སྣ་གཏོང་རྒྱུ་མིན་པའི་ཐག་གཅོད་གནང་ནས་ངོ་རྒོལ་གྱི་ལས་འགུལ་སྤེལ་ཡོད་པ་དང། དེ་བཞིན་ཕྱི་རྒྱལ་དུ་ཡོད་པའི་བོད་མི་དང་ཡུ་གུར་བའི་ཚོགས་སྡེ་ཁག་གིས་རྒྱ་ནག་གཞུང་གིས་མི་རིགས་རྩ་མེད་བཟོ་བཞིན་པའི་སྲིད་བྱུས་དང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པའི་བྱ་སྤྱོད་ལ་ངོ་རྒོལ་བྱས་ནས་རྒྱ་ནག་གཞུང་ལ་རྩེད་འགྲན་གྱི་མགྲོན་བདག་བྱེད་རྒྱུའི་འོས་བབ་མེད་པ་དང་རྒྱལ་སྤྱིའི་སྤྱི་ཚོགས་ནས་རྒྱ་ནག་ནང་རྒྱལ་སྤྱིའི་འགྲན་རྩོད་དེ་བཀག་སྡོམ་བྱ་རྒྱུར་སྐུལ་མ་བཏང་ཡོད་པ་རེད། ཐེངས་འདིའི་རྒྱ་ནག་རྒྱལ་ཡོངས་ཀྱི་སྐབས་བཅུ་བཞི་པའི་དགུན་དུས་ལུས་རྩལ་འགྲན་ཚོགས་ཀྱི་གངས་ཤུད་རི་འཛེགས་ཀྱི་འགྲན་བསྡུར་ཁག་བྱས་པའི་ཁྲོད་བོད་ཀྱི་ལུས་རྩལ་པར་གསེར་གྱི་གཟེངས་རྟགས་བཞི་དང་དངུལ་གྱི་རྟགས་མ་གཅིག་ཐོབ་པའི་ནང་ཕོ་མོའི་མཉམ་བསྲེས་ཀྱི་རྟིང་རྩོད་གངས་ཤུད་འགྲན་བསྡུར་ཁྲོད་བོད་ཀྱི་ལུས་རྩལ་པ་བཀྲ་ཤིས་བསྟན་སྒྲོན་ལགས་དང་ཀུན་བཟང་རྣམ་རྒྱལ། གཡུ་སྒྲོན་ལྷ་མོ་བཅས་ལ་གསེར་གྱི་གཟེངས་རྟགས་ཐོབ་ཡོད་པ་དང་བོད་ཀྱི་ལུས་རྩལ་པ་ཚེ་བརྟན་གཡུ་སྒྲོན་ལགས་ལ་དངུལ་གྱི་རྟགས་མ་ཐོབ་ཡོད་པའི་གནས་ཚུལ་འཁོད་ཡོད་པ་རེད།

ཕྱི་ཚེས་ཉེར་གཅིག་ཉིན་སེར་སྐྱ་མི་མང་བརྒྱ་ལྷག་འདུ་འཛོམས་ཀྱིས་ཉིས་སྟོང་ཉེར་བཞི་ལོ་ཧྲིལ་པོར་སྒྲོལ་མ་འབུམ་ཐེར་གསོག་སྒྲུབ་གནང་རྒྱུ་འགོ་འཛུགས་བྱས་འདུག་ཨ་རིའི་གྲོས་ཚོགས་འོག་མ་ཨ་རི་དང་རྒྱ་ནག་དམར་ཤོག་གཞུང་དབར་འགྲན་བསྡུར་གྱི་འཐབ་ཇུས་ལས་དོན་ཚོགས་ཆུང་གི་ཚོགས་གཙོ་སྐུ་ཞབས Mike Gallagher ལགས་ཀྱིས་དེ་རིང་གཟའ་ཕུར་བུ་ཉིན་ཐའེ་ཝན་གྱི་རྒྱལ་ས་ཐེ་པེ་ནས་འབྱུང་འགྱུར་ཨ་མི་རི་ཀའི་འོས་བསྡུའི་ཁྲོད

གསོ་བ་རིག་པའི་གི་སྒོ་ནས་ས་གནས་ཀྱི་མི་དམངས་ལ་ཡང་སྤྱི་ཚོགས་ཀྱི་འཕྲོད་བསྟེན་ཞབས་ཞུ་སྒྲུབ་ཡས་དང། ད་ག་ནང་བཞིན་ས་གནས་ས་ཐོག་ལ་མེན་པའི་གི་ད་ཅིག་གསོ་རིག་གི་སྐོར་སྐྱོད་རེ་བ་ལ་ཨ་རིའི་གི་མངའ་སྡེ་གཞན་ལ་ཡང་ད་ཅིག་ས་གནས་མི་དམངས་ཚོ་ལ་ཡང་སྤྱི་ཚོགས་ཀྱི་འཕྲོད་བསྟེན་ཞབས་ཞུ་དུག་སྒྲུབ་ཡས་ཆེད་དུ་གསོ་རིག་སྐོར་སྐྱོད་གི་དུག་ཞུ་བསྡད་གི་ཡོད་རྩ་བའི་ཆ་ནས་ད་འདི་ཚོགས་པ་འདི་ལ་ཡང་ད་ལས་འཆར་དུ་མ་སོང་ན་ཁག་མ་འདྲ་བ་ཁ་ཤས་ཤིག་ཡོད་རེད་ལ་ད་ལས་འཆར་གཙོ་བོ་འདི་འཕྲོད་བསྟེན་བྱས། དེ་ནས་སྐད་ཡིག་བྱས་བོད་བོད་ཀྱི་རིག་གཞུང་སྐད་ཡིག་བྱས་དེ་ནས་ནང་ཆོས་དེ་འདྲའི་གསུམ་གྱི་ཆ་དེ་ཡོད་རེད། ད་འཕྲོད་བསྟེན་དེ་གི་སྡེ་ཚན་ནང་ལ་ཡ་ད་གསོ་བ་རིག་པའི་སྐོར་ནས་ཞུས་ཙང་འཕྲོད་བསྟེན་གྱི་ཞབས་ཞུ་སྒྲུབ་ཡས་དེ་བྱས། དེ་ནས་སྐབས་རེ་ཡ་ཅིག་ས་གནས་བལ་ཡུལ་དང་རྒྱ་གར་ཁག་ལ་ཡ་དགེ་སྦྱོང་ཉམ་ཐག་ར་བ་སྐྱོ་བོ་དེ་འདྲའི་ཡོད་ན་དེ་གྲས་ལ་ཡ་ད་སྨན་སྦྱིན་འདྲ་བ་ཕྲན་བུ་ཅིག་ཕུལ་ཐུབ་ཡས་ཐོག་ལ་སོ་སོའི་ངོས་ནས་འདུག་སེ་འབད་བརྩོན་ཞུ་གི་ཡོད། དེ་དེའི་མཉམ་དུ་ལ་ཡ་ནི། ད་ང་རང་སྨན་པ་ཅིག་ཡིན་པའི་ཆ། རྗེ་བཙུན་ཀུན་ཕན་གླིང་དུ་གཙོ་བོར་བོད་ཀྱི་རིག་གཞུང་རྒྱུན་འཛིན་ཡོང་ཆེད། ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར་ཚོགས་པའི་ངོ་བོར་བཙུགས་ཡོད་པ་དང། སྨན་པ་རྗེ་བཙུན་འཆི་མེད་ལགས་ཀྱིས། བོད་ཀྱི་གསོ་བ་རིག་པའི་སྨན་ལུགས་ལྟར་ཨ་རིའི་ས་ཕྱོགས་འགའ་ཤས་ནང་སྐོར་སྐྱོད་ཀྱི་སྒོ་ནས་ནད་པ་བརྟག་དཔྱད་དང། སྨན་སྤྲོད་རྒྱུ་དང། དེ་བཞིན་མི་མང་གི་འཕྲོད་བསྟེན་ཇེ་ལེགས་སུ་འགྲོ་རྒྱུའི་ཆེད་ཡོ་ག་སོགས་སློབ་ཁྲིད་དང། བོད་རིགས་དར་མའི་རིགས་ལ། བོད་ཀྱི་སྐད་ཡིག་སློབ་ཁྲིད་ཀྱི་འཛིན་གྲྭ་ཞིག་ཀྱང་འཚོགས་བཞིན་ཡོད་པ་རེད་འདུག། རོལ། སོ་སོ་དེ་ཨ་རི་ལ་སླེབས་རྗེས་ཡོ་གའི་དགེ་རྒན་གྱི་དེ་འདྲ་བྱས་སྦྱངས་པ་ཡིན། ཡོ་ད་ལྟ་ཡོ་གའི་དགེ་རྒན་གྱི་ལག་ཁྱེར་འདུག་སེ་ཐོབ་བསྡད་ཡོད། དེ་ཡིན་ཙང་ཡོ་ག་དེ་བསླབས་ནས་ད་ལོ་དྲུག་ཙམ་ཅིག་འགྲོ་གི་འདུག། དུས་རྒྱུན་དུ་ནམ་ཞག་རྒྱུན་དུ་དེ་ཡོ་གའི་འཛིན་གྲྭ་ཡོད། ཕྱིས་སུ་ཉེ་ཆར་དེ་ང་ཚོ་ཡང་ཡོ་ག། གཅིག་པོ་མིན་པའི་ཡང་སྐབས་རེ་མི་རིགས་གཅིག་ཡང Zumba དེ་འདྲའི་ལ་དགའ་བོ་འདུག་ལ་ཨ་ནི Zumba གི་ལུས་སྦྱོང་དེ་འདྲའི་གི་ཡང་ང་ཚོ་གཟའ་མཇུག་ད་དེ་ཚོ་ལ་དེ་འདྲའི་སེ་བསླབ་གི་ཡོད་རེད་ལ་དེ་ནས་ཞར་བྱུང་དུ་ང་ཚོ་ད་སྐད་ཡིག་འདི་ད་ཉམས་པ་སོར་ཆུད་དང་ད་མི་ཉམས་གོང་རྒྱུན་འཛིན་ཡོང་ཡས་གི་ཆེད་དུ་ཨ་ནི་ང་ཚོས་གི་ལོ་ན་དར་མ་ཚོ་ལ་ལོ་རྒན་པ་ཚོ་ལ་ར་བ་ཨ་ནི་བོད་པའི་གི་ད་སྐད་ཡིག་གི་འཛིན་གྲྭ་ཅིག་ང་ཚོས་སྐབས་རེ་དེ་འདྲའི་བྱས་གོ་སྒྲིག་ཞུ་ད་ཞུ་བཞིན་པ་ཡིན། སྨན་པ་རྗེ་བཙུན་འཆི་མེད་ལགས་ཀྱིས་ནད་པ་བརྟག་ཞིབ་གནང་རྗེས་གསོལ་སྨན་སྤྲད་པ་དེ་བཏུངས་ནས་ནད་པ་མང་བོའི་ན་ཚ་དྲག་སྐྱེད་འབྱུང་བཞིན་ཡོད་པ་རེད་འདུག་འདིའི་ཐད་ནས་ནད་པ་སྐོར་ཞིག་གིས་བརྗོད་རྒྱུར།
ངའི་མིང་ལ་ཕུན་ཚོགས་བདེ་སྐྱིད་ཡིན། ང་ཨེམ་ཆི་ལགས་རྩ་ལ Consultation ལ་སླེབས་ཡིན་ང་དེ་ཕོ་བ་དེ་གི་དེ་ན་ཚ་རྙིང་པ་འདྲ་བོ་ཅིག་རེད་ང་ལ་དེ་དཀའ་ལས་བྱུང་སོང་ཨ་ནི་ད་ལྟ་བར་དུ་ངས་ཨིན་ཇི་སྨན་བསྟེན་བོད་པ་སྨན་བསྟེན་ཅི་ཡང་ཕན་ཡ་མི་འདུག།

ཡོ་ག་དེ་བདུན་ཕྲག་གཅིག་ལ་ཐེངས་མ་གསུམ་དང། དེ་བཞིན་གཟའ་མཇུག་ལ་དེང་རབས་ཀྱི་ལུས་སྦྱོང་ལ་ཕན་པའི་ཞབས་བྲོ Zumba ཞེས་པ་ཞིག་འཚོགས་ཀྱི་ཡོད་པ་དང། རེས་གཟའ་ཉི་མའི་དགོང་དྲོ་ཆུ་ཚོད་དྲུག་པ་ནས་བདུན་དང་ཕྱེད་ཀ་བར་བོད་ཀྱི་སྐད་ཡིག་གི་འཛིན་གྲྭ་ཞིག་ཀྱང་འཚོགས་ཀྱི་ཡོད་པ་རེད་འདུག་ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཇོ་ལེབ་ཆོས་འཕེལ་ཡིན།
གསན་མཁན་རྣམ་པ། ཐེངས་འདིའི་བོད་རྒྱའི་སྐབས་དོན་གླེང་བ་ཞེས་པའི་ལེ་ཚན་འདིའི་ནང་བོད་ལྗོངས་སྤྱི་ཚོགས་ཚན་རིག་ཁང་གི་ཞིབ་འཇུག་པ་པད་མ་མཚོ་ཟེར་བ་ཞིག་གིས་བཅའ་སྡོད་སློབ་གྲྭའི་སློབ་གསོའི་ལམ་ལུགས་ལ་དགེ་མཚན་ཆེ་ལུགས་ཀྱི་རྩོམ་ཡིག་ཅིག་བྲིས་ཡོད་པ་དང་འབུམ་རམས་པ་རྒྱལ་ལོ་ལགས་ཀྱིས་བཅའ་སྡོད་སློབ་གྲྭའི་མཐར་ཐུག་གི་དམིགས་ཡུལ་ནི་བོད་མི་རིགས་རྩ་མེད་གཏོང་ཐབས་རེད་ཅེས་གསུངས་ཡོད་པ་སོགས་སྟག་ལྷ་རྒྱལ་གྱིས་ཕྱོགས་སྒྲིག་བྱས་པ་ཞིག་ལ་གསན་རོགས་གནང།

ཧོང་ཀོང་དམའ་རིམ་སློབ་འབྲིང་ལ་འགྲོ་རྒྱུའི་གོ་སྐབས་རག་ལུགས་དང་ཧོང་ཀོང་དམའ་རིམ་སློབ་འབྲིང་ནས་སློབ་མཐར་ཕྱིན་རྗེས་སི་ཁྲོན་ཁྲེང་ཏུའུ་གྲོང་ཁྱེར་གྱི་མཐོ་རིམ་སློབ་འབྲིང་ཞིག་ཏུ་སློབ་སྦྱོང་བྱས་ཚུལ། དེ་ནས་རྒྱ་ནག་དབུས་མི་རིགས་སློབ་ཆེན་དུ་ཡིག་རྒྱུགས་འཕྲོད་པ་སོགས་རང་ཉིད་ལ་སློབ་གསོ་རག་པའི་ལོ་རྒྱུས་བྲིས་འདུག་པད་མ་མཚོ་ཡིས་ངའི་སློབ་གསོའི་བརྒྱུད་རིམ་ནི་དེང་རབས་སློབ་གསོའི་མ་དཔེ་གསོན་པོ་ཞིག་ཡིན་ཞེས་ངོས་འཛིན་བྱས་ཡོད་ན་ཡང་སློབ་སྦྱོང་སྐབས་བཅའ་སྡོད་སློབ་གྲྭ་ནས་བསྡད་མིན་བྲིས་མི་འདུག་པད་མ་མཚོ་ཡིས་བཅའ་སྡོད་སློབ་གྲྭ་བོད་ལྗོངས་ཀྱི་སློབ་གསོའི་འཕེལ་རྒྱས་དང་འཚམ་པའི་རྒྱུ་མཚན་མང་བོ་ཞིག་བགྲངས་ཡོད་པ་དཔེར་ན་དཔལ་འབྱོར་འཕེལ་རྒྱས་དང་གྲོང་ཁྱེར་ཅན་གྱི་ངོས་ནས་བཅའ་སྡོད་སློབ་གྲྭའི་ལམ་ལུགས་བོད་ལྗོངས་ལ་འོས་འཚམ་ཡིན་པ། སློབ་གསོའི་ཐོབ་ཐང་ཁག་ཐེག་བྱེད་རྒྱུར་བཅའ་སྡོད་སློབ་གྲྭའི་ལམ་ལུགས་བོད་ལྗོངས་ལ་འོས་འཚམ་ཡིན་པ། བཅའ་སྡོད་ལམ་ལུགས་ཀྱི་སློབ་གྲྭའི་མ་དཔེ་བོད་ལྗོངས་ཀྱི་དཔལ་འབྱོར་ལ་ཐེབས་པའི་ཤུགས་རྐྱེན་སོགས་གླེངས་འདུག་པད་མ་མཚོས་རྒྱ་ཆེ་ས་ནས་བཅའ་སྡོད་སློབ་གྲྭའི་ཤུགས་རྐྱེན་དང་ས་གནས་ཀྱི་ཁྱད་ཆོས་ལྟར་བཅའ་སྡོད་ལམ་ལུགས་ཀྱི་སློབ་གྲྭའི་བྱུང་ལུགས་སྤྱི་བརྗོད་ཙམ་བྱས་པ་ལས་ལོ་ཆུང་བྱིས་པ་ཚོ་རང་གི་ཕ་མ་དང་ཁ་བཀར་བས་ཁྱིམ་ཚང་གི་སློབ་གསོ་རག་མེད་པ་དང་རང་ཉིད་གཏོགས་སའི་སྤྱི་ཚོགས་དེ་དང་ཁ་བཀར་བས་རང་གི་རིག་གནས་དང་ཡུལ་སྲོལ་གོམས་གཤིས་དང་འབྲེལ་བ་ཆད་པ། སློབ་གྲྭའི་ནང་རྒྱ་སྐད་གཙོ་བོ་བྱས་པས་བོད་སྐད་བོད་ཡིག་མི་ཤེས་པ། བསླབ་བྱ་ཚང་མ་རྒྱ་ནག་གི་རིག་གནས་རྐྱང་ཡིན་པས་བོད་ཀྱི་རིག་གནས་མི་ཤེས་པ་ལ་སོགས་གནད་དོན་རིགས་ཚིག་གཅིག་ཀྱང་གླེངས་མི་འདུག། བཅའ་སྡོད་སློབ་གྲྭ་ཟེར་བ་དེ་དེ་རིང་གསར་དུ་བྱུང་བ་ཞིག་མ་རེད། ཧ་ལམ་རྒྱ་ནག་དམར་ཤོག་གཞུང་གིས་བོད་ལ་བཙན་འཛུལ་བྱས་པ་ནས་ཡོད་པ་ཞིག་རེད། འོ་ན་ན་ནིང་དོ་ཚིགས་ཤིག་ལ་མི་རྣམ་པའི་སེམས་ཁྲལ་བྱེད་ཡུལ་དུ་གྱུར་དོན་ཅི་ཞིག་ཡིན་ནམ་ཞེ་ན། རྒྱལ་སྤྱིའི་སྤྱི་ཚོགས་སུ་བོད་ནང་གི་བཅའ་སྡོད་སློབ་གསོའི་གནད་དོན་སྐོར་ལས་འགུལ་སྤེལ་མཁན་གཙོ་བོའི་གྲས་རྒན་རྒྱ་ལོ་ལགས་ཀྱིས་སློབ་གསོའི་ཀ་བ་གསུམ་གྱི་སྒོ་ནས་ད་ལྟ་རྒྱ་ནག་གཞུང་གིས་བོད་ཁུལ་དུ་སྤེལ་བཞིན་པའི་སློབ་གསོའི་ལམ་ལུགས་དེས་བོད་ཀྱི་སློབ་གསོའི་ངོ་བོར་ཁྱད་པར་ཅི་ཞིག་ཡོད་པ་འགྲེལ་བརྗོད་གནང་སོང། ད་འདི་དང་པོ་གི་རུ་བཅའ་སྡོད་སློབ་གྲྭ་དང་ད་སྐབས་ཀྱི་བཅའ་སྡོད་སློབ་གྲྭ་གཉིས་ཀྱི་ཁྱད་པར་ལབ་ན་ཕྱོགས་གསུམ་གྱི་སྒང་ནས་སློབ་གསོ་གི་ཀ་བ་རྣམ་གསུམ་གྱི་སྒང་ནས་འགྲེལ་བཤད་བརྒྱབ་ན་ཡག་པོ་ཡོད་པ་རེད་བསམ། གཅིག་དེ་སློབ་མ་གི་གནས་སྟངས་ཀྱི་སྒང། གཉིས་དེ་སློབ་དེབ་ཀྱི་སྒང་གསུམ་དེ་དགེ་རྒན་གྱི་སྒང། དེ་གསུམ་ཆ་གི་སྒང་ནས་ཁྱད་པར་ཆེན་པོ་འཁོར་གི་ཡོད་རེད་དེ་ཡིན་དུས་དེ་དེའི་གསུམ་ཆ་དེ་གའི་སྒང་ནས།

གུང་ཁྲན་ཏང་གི་རིག་གནས། རྒྱ་མི་རིགས་རིང་ལུགས་བསམ་བློ་དེ་སློབ་དེབ་ཀྱི་ནང་མང་པོ་བཅུག་དེ་ནས་སློབ་ཚན་གཅིག་མ་ཤེས་གཞན་དག་ཆ་ཚང་རྒྱ་ཡིག་གི་ནང་ཡོད་རྒྱུ་དེ་བྱས། ཨ་ནེ་ཀ་ནི་སློབ་གསོ་གི་རིགས་གཉིས་པ་གི་ནང་ནས་ཕ་སྐད་གཙོ་བོ་ཆེན་པོ་མེད་པར་བཟོས་པ་རྒྱ་སྐད་གཙོ་བོ་ཆེན་པོ་རྐྱང་རྐྱང་བྱས། ཧ་ན་རྒྱ་སྐད་གཙོ་བོ་ཆེན་པོ་དེ་རྒྱ་ཡིག་རྐྱང་རྐྱང་གི་སྒང་བསྒྱུར་བྱས་ནས་ཁོང་གི་གནས་སྟངས་དེ་ཆགས་པ་རེད།

རྒྱ་ནག་གཞུང་གིས་བཅའ་སྡོད་ལམ་ལུགས་ཀྱི་སློབ་གྲྭའི་མ་ལག་བེད་སྤྱད་ནས་རིག་གནས་དང་ཆོས་ལུགས་སྐད་ཡིག་བཅས་ནས་བོད་མི་རྒྱ་མི་རུ་བསྒྱུར་བའི་སྲིད་ཇུས་གཏན་འབེབས་དང་ལག་བསྟར་བྱས་དང་བྱེད་བཞིན་ཡོད་ལ་སྲིད་ཇུས་དེ་བོད་ཀྱི་ལོ་ཆུང་བྱིས་པ་ས་ཡ་གཅིག་ཙམ་ལ་ཤུགས་རྐྱེན་ཐེབས་ཡོད་ཅེས་ངོས་འཛིན་དང་སྐྱོན་འཛུགས་བྱས་ཡོད་པ་རེད། དེ་བཞིན་དུ་རྒན་རྒྱ་ལོ་ལགས་ཀྱིས་དེང་སང་བོད་ནང་དུ་ཤེད་ཆེན་པོས་སྤེལ་བཞིན་པའི་མི་སེར་སྤེལ་ཡུལ་གྱི་སློབ་གསོའི་སྲིད་ཇུས་དེའི་མཐར་ཐུག་གི་དམིགས་ཡུལ་ནི་བོད་མི་རྩ་མེད་དུ་གཏོང་རྒྱུ་དེ་ཡིན་པར

མི་རིགས་ཁྱོན་གྱི་རང་རང་གི་སྐད་ཀྱི་སྒང་ནས་རང་རང་གི་རིག་གནས་ཡར་རྒྱས་དང་གསར་གཏོད་དུས་རབས་གསར་བའི་དགོས་མཁོ་དང་མཐུན་པའི་གསར་གཏོད་བྱེད་མ་ཐུབ་པ་ཡིན་ན་རང་བཞིན་གྱིས་རྗེས་ལུས་ཆགས་ནས་གཅིག་ལོ་རྒྱུས་ཀྱི་གར་སྟེགས་དེ་ནས་ཕྱི་ལོགས་འཕེན་ཡག་གི་སྟེགས་ལས་གནས་ག་དེ་རེད་དེ་ཁོ་རང་ཚོ་བོད་ཀྱི་ཐབས་ཤེས་འདྲ་མ་སོང་ན་སློབ་གསོ་འདི་བོད་མི་རིགས་རྩ་མེད་བཟོ་ཡག་གི་རིམ་གྱིས་ལོ་རྒྱུས་སྒང་ནས་རྩ་མེད་བཟོ་ཡག་གི་ལག་ཆ་ཞིག་ཏུ་བཏང་ཡོད་རེད་དེ་ང་ཚོ་བོད་མི་རིགས་རང་ཧ་མ་གོ་ཅིག་ལོ་མང་པོ་འགོར་བ་རེད་དེ་རྒྱ་གི་དེ་འོག་གི་ས་ཆ་ནས་སློབ་གསོ་སྤེལ་ཡོད་ཀྱང་དམིགས་ཡུལ་གཙོ་བོ་དེ་ལྟ་སྟེ་རེད་ད་ལྟ།

བོད་ཁུལ་གང་སར་བཅའ་སྡོད་སློབ་གྲྭ་འགོ་ཚུགས་ཡོད་པ་དང་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བཞི་ལོར་རྒྱ་ནག་དབུས་བོད་ལྗོངས་ལས་དོན་བཞུགས་མོལ་ཚོགས་འདུ་ཐེངས་གཉིས་པ་འཚོགས་རྗེས་བོད་ཁུལ་གྱི་སློབ་གསོའི་ལས་དོན་ཁྲོད་བཅའ་སྡོད་སློབ་གྲྭ་གཙོ་བོ་བྱེད་དགོས་པ་གཏན་འབེབས་བྱས་ཡོད། བཅའ་སྡོད་སློབ་གྲྭ་ཟེར་བ་དེ་ངོ་སྤྲོད་མདོར་བསྡུས་ཞིག་བྱས་ན་རྒྱ་ནག་གི་འཚོལ་བཤེར་མ་ལག་པའེ་ཏུའུ་རུ་བཀོད་པ་ལྟར་ན། བཅའ་སྡོད་སློབ་གྲྭ་ལ་རིགས་གཉིས་ཡོད་པ་དང་ཡོངས་སུ་བཀག་སྡོམ་གྱི་རྣམ་པ་དང་ཕྱེད་བཀག་སྡོམ་གྱི་རྣམ་པ་བཅས་གཉིས་རེད། ཡོངས་སུ་བཀག་སྡོམ་གྱི་རྣམ་པའི་བཅའ་སྡོད་སློབ་གྲྭ་ནི་སློབ་མ་ཚོ་སློབ་སྐབས་གཅིག་ཆ་ཚང་སློབ་གྲྭའི་ནང་འདུག་དགོས་པ་དང་འཚོ་བ་སོགས་ལ་སློབ་གྲྭས་གཅིག་གྱུར་གྱིས་རྩ་འཛུགས་དང་བཀོད་སྒྲིག་བྱེད་པ། དེ་ནི་ཡོངས་སུ་བཀག་སྡོམ་བྱེད་པའི་ཕྱེད་དམག་དོན་ཅན་གྱི་རྣམ་པའི་སློབ་གྲྭ་ལ་ཟེར་ཞིང། ཕྱེད་བཀག་སྡོམ་གྱི་རྣམ་པའི་བཅའ་སྡོད་སློབ་གྲྭ་ནི་གཟའ་ཟླ་བ་ནས་པ་སངས་བར་སློབ་གྲྭའི་ནང་བསྡད་གཟའ་མཇུག་ཉིན་གཉིས་རིང་ཕྱིར་ནང་ལ་སོང་ཆོག་པའི་བཅའ་སྡོད་སློབ་གྲྭའི་རིགས་ལ་ཟེར་བ་རེད།